མཆོད་པ་ཤིན་ཏུ་རྒྱ་ཆེན་པོ་མཆོད་རྟེན་བཞེངས་ནས་མཆོད་པ་རྒྱ་ཆེན་པོ་བྱས། ཉི་མ་རེ་རེ་ལ་དུས་གསུམ་བཞིན་དུ་བཤགས། འོ་དེ་འདྲ་བྱས་པ་རེད་དེ། དེ་འདྲ་བྱས་ལོ་སྟོང་ཕྲག་བྱེ་བ་གོ་ལྔའི་བར་དུ་བྱས་པ་རེད་དེ། ད་ལྟ་དེ་གི་རྣམ་སྨིན་ཟད་མ་ཐུབ་པ་ལ་དེ་ནི་ཚེ་འཕོས་ནས་མནར་མེད་དུ་སྐྱེས་པ་ཡིན་ཞེས་གསུངས་ཡོད་རེད། འོ་དེ་ནི་དེ་གསུངས་པ་ག་རེ་རེད་ཟེར་ན་དེ་ནི་མནར་མེད་དུ་སྐྱེས་པ་དང། བསྐལ་པ་བྱེ་བ་ཁྲག་ཁྲིག་རེ་གཉིས་སུ་དེ་ནས་མིག་བཅར་བ་སོགས་དེ་དང་མནར་མེད་དུ་སྐྱེས་ནས་དེ་ལས་ཐར་ནས་ཡང་བསྐལ་པ་བྱེ་བ་ཁྲག་ཁྲིག་པ་ལ་ཡང་དེ་ནས་ཡང་མིག་བཅར་བ་ལ་སོགས་པའི་སྡུག་བསྔལ་མཐའ་ཡས་པ་མྱོང་བར་གསུངས་འདུག་དེ་ག་དེ་རེད་ཟེར་ན་གསུངས་སོ་ཟེར་ད་དེ་འདྲ་ཡོད་རེད་ཁོ་ད་དེ་འདྲ་འདྲ་བོའི་བཤགས་སྡོམ་བྱས་ནས་གང་ཟག་སྡིག་པ་ཤིན་ཏུ་ཆེན་པོ་བྱས་ནས་ད་ལྟ་བཤགས་སྡོམ་མ་བྱས་ན་དེ་ལས་ལྷག་པའི་དེ་འདྲ་སྡུག་བསྔལ་མྱོང་རྒྱུ་ཡིན་པ་ལ་ཁོ་བཤགས་སྡོམ་བྱས་པ་ཡིན་ཙང་ད།

བཤགས་བསྡམས་ཀྱིས་ལྷག་མ་མེད་པར་འདག་པ་ཡིན་དུ་ཆུག་ཀྱང་དང་པོ་ནས་ཉེས་ལྟུང་ཉེས་པས་མ་གོས་པའི་དེ་ནས་དག་པ་དང་བཤགས་ནས་དག་པ་གཉིས་ཁྱད་པར་ཆེ་སྟེ། དེ་ནས་དཔེར་ན་དེ་ནས་བྱང་ས་ལས་རྩ་ལྟུང་བྱུང་བ་ལ་བྱང་སེམས་ཀྱི་སྡོམ་པ་བླངས་པས་དེ་ནས་རྩ་ལྟུང་བྱུང་བ་ལ་བྱང་སེམས་ཀྱི་སྡོམ་པ་བླངས་པས་ཕྱིར་བཅོས་པ། ཕྱིར་བཅོས་ནུས་ཀྱང་ཚེ་དེ་ལ་ས་དང་པོ་ཐོབ་པ་མི་སྲིད་པར་གསུངས་པ་ལྟ་བུའོ།

བཤགས་སྡོམ་ཡག་པོ་བྱས་ན་དག་གི་རེད་བསམ་པ་འདྲ་བོ་དེ་འདྲ་བྱེད་རྒྱུ་བ་མ་རེད་ཟེར། ག་རེ་ཡིན་ན་ཡང་དེ་ནས་འོ་དག་རྒྱུ་ཡོང་བ་རེད་དེ། བཤགས་ནས་དག་པ་དང་དང་པོ་ནས་ཉེས་ལྟུང་གིས་མ་གོས་པ་གཉིས་ལ་ཁྱད་པར་ཡོད་རེད་ཟེར། འོ་དེ་ནས། དཔེར་ན་ང་ཚོ་དེ་ལྟར་བྱེད་པ་རེད་ཟེར་མི་རྐང་པ་ནད་པ་དེ་ཚོ་ཐམས་ཅད་དེ་ནས་འོ་རྐང་པ་ཆག་ནས་དེ་ནས་སྨན་ཁང་ལ་བསྟན་ནས་རྐང་པ་བཟོ་བཅོས་བརྒྱབ་ནས་རྐང་པ་ཐང་ཐང་རེད་པ་དེ་དང། དང་པོ་ནས་རྐང་པ་སྐྱོན་མ་བྱས་པ་གཉིས་པོ་དེ་ལ་རྐང་པ། ཐང་ཐང་ཡིན་པ་གཅིག་པ་རེད་པ་དེ། དེ་ལ་གང་དག་ཁོ། གང་བྱས་ནས་ཁོ་དང་པོ་ནས་ཁོ་སྐྱོན་ཤོར་ནས། སྨན་ཁང་བསྟན་ཁོ་དེ་ཡིན་ཙང་ཁོ་རྐང་པ་ཐང་ཐང་ནང་བཞིན་གྱི་དེ་འགྲོ་ཐུབ་མ་རེད་པ་ཁོར་སྐྱོན་ཅིག་ལྷག་ཡོད་རོགས་ད་ནི་རྐང་པ་ཐང་ཐང་ནང་བཞིན་གྱི་དེ་ནམ་རྒྱུན་རྐང་པ་མ་བཟོས་པའི་ནང་བཞིན་ཐང་ཐང་ནང་བཞིན་ཁོ་ལས་ཀ་བྱེད་ཐུབ་མ་གཏོང་དགོས་དེ་ཚོ་ནི་དེ་འདྲ་གི་ཁྱད་པར་ཡོད་རེད། དེ་ཙམ་དུ་མ་ཟད་པའི་དེ་ནི་འདི་ག་ཚོད་རེད་པས།

མ་རེད། ཚེ་དང་པོ་ཚེ་ཚེ་དེ་ཚེ་དེ་ལ་ས་དང་པོ་ཐོབ་པ་མི་སྲིད་པར་གསུངས་པ་ཡིན། འོ་རེད། ཚེ་དེ་ལ་ས་དང་པོ་ཐོབ་པ་མི་སྲིད་པར་གསུངས་པ་ཡིན། དེ་ནི་རྩ་ལྟུང་གིས་གོས་ནས། འོ་དེ་ནས་བར་ཚེ་ལྟུང་སོར་སྡོམ་པ་བླངས་ནས་སོར་ཆུད་དུ་གྱུར་ན་ཡང། འོ་དེ་ནས་ལམ་ཉམས་ལེན་བྱས་ན་ཚེ་དེ་ལ་ས་དང་པོ་ཐོབ་པ་མི་སྲིད་པར་གསུངས་པ་དང། དེ་ཙམ་དུ་མ་ཟད་པས་དེ་ནི་འོ། ཆོས་སྤོང་བའི་ལས་བྱས་ན་ཆོས་སྤོང་བའི་ལས་བྱས་ནས་དེ་ནི་འོ་དེ་བས་ཁ་སང་ལོ་བདུན་ཡིན་ན་རྗེས་དཔག་ཏུ་ཉི་མ་གཅིག་བཞིན་དུ་བས་ཉིན་ཉིན་གསུམ་གསུམ་དུ་བས།

ཐོག་དགོས་པར་གསུངས་སོ། དེས་ན་མ་ལུས་པ་དག་པའི་དོན་ནི་འབྲས་བུ་ཡིད་དུ་མི་འོང་བ་འབྱིན་པ་མ་ལུས་པ་དག་པ་ཡིན་གྱི། ལམ་གྱི་རྟོགས་པ་སྐྱེ་བ་སོགས་ནི་ཆེས་རྒྱང་དུ་འགྲོ་བ་ཡིན་པས་དང་པོ་ནས་མ་གོས་པ་ལ་འབད་པར་བྱའོ། ལྷག་མེད་དག་ཟེར་བ་དེ་དེ་ནས་འོ་ག་རེ་ཟེར་རྣམ་སྨིན་ཡིད་དུ་མི་འོང་བ་འབྱིན་མི་དགོས་པར་ད་སྡིག་པ་བསགས་ནས། དེ་ནི་ཐ་དམ་ཁོ་ས་ཆ་ཚང་དག་འགྲོ་རྒྱུ་ཙམ་ལས་ད་རྣམ་སྨིན་ཕྱིན་ཆད་དེའི་འབྲས་བུ་རྣམ་སྨིན་ཡིད་དུ་མི་འོང་བ་དེ་ནི་མྱོང་མི་དགོས་པར།

ས་དང་པོ་ལ་ལས་དང་བོ་ས། ཚེ་དེར་ས་དང་པོ་ཐོབ་མི་སྲིད་པར་འདོད་པ་དང། བཟོད་པ་ཐོབ་པ་ལ་བསྐལ་པ་བཅུ་བར་དུ་འགོག་པར་བྱེད་དེ་ལྟུང་བ་དང། རྟོགས་པ་སྐྱེ་བ་ལ་ནི་ཆེས་རིང་དུ་འགྲོ་བས་འགྲོ་བ་ཡིན་པས་དང་པོ་ནས་མ་གོས་པར་བྱ་དང་དང་པོ་ནས་མ་གོས་པར་བྱ། བཤགས་ནས་དག་པ་ཉིད་དེ་སོས་དལ་རྩ་ལྟུང་དག་པ་ཁྱད་གཅིག་པ་རེད་དེ། འོ་དེ་ནི་ཕི་ཁ་སྣོད་ཁྱོད་ལོད་རེད་དེ་འདྲ་གི་ཡོད་མ་རེད། ཡེ་ཤེས་ལས་འཕགས་པ་རྣམ་པར་དེ་ཡེ་ཤེས་ལས་འཕགས་པ་རྣམ་པར་དེ་ནི་སྲོག་གི་ཕྱིར་ཡང་སྡིག་ལྟུང་ཕྲ་མོ་ལའང་ཤེས་བཞིན་དུ་མི་འཇུག་པར་གསུངས་ཏེ་བཤགས་པས་དག་པ་དང་དང་པོ་ནས་མ་བྱུང་བ་གཉིས་ཁྱད་མེད་ན་དེ་ལྟར་བྱ་མི་དགོས་ཕྱིར་རོ། ད་འདི་དཔེ་འདིར་ངས་ཞུས་པ་འདི་གང་དུའང་འཇིག་རྟེན་ན་ཡང་ནང་དེ་སུའི་རྐང་ལག་སོགས་དེ་སྣད་པ་ཕྱིར་བཅོས་སོས་ཡོད་ཀྱང་དང་པོ་ནས་མ་སྣད་པ་དང་མི་འདྲ་བ་བཞིན་ནོ་གསུངས་འདི་ནི་རྐང་པ་ལག་པ་སྐྱོན་ཤོར་དེ་དང་ནི། སྨྲེ་སྔགས་འདི་ནི་འོ་དེ་ནི་ཐང་ཐང་སུ་ཞིག་ཡོད་རེད་དེ་དང་པོ་ནི་རྐང་ལག་ཐང་ཐང་ཡིན་པ་དང།